དེ་ཡང་ལོག་འཚོ་ལྔ་ནི་ཁ་གསག་གཞོགས་སློང་རྙེད་པས་རྙེད་པ་འཚོལ་བ་ཐོབ་ཀྱིས་འཇལ་བ་ཚུལ་འཆོས་ལྔ། བསྒྲུབས་པ་དེས་ཁ་གསག་ནི་སྦྱིན་བདག་སོགས་ཀྱིས་ཕྲན་བུ་སྦྱིན་དུ་རེ་བའི་ཁ་ཐིག་ཐིག་བྱས་པས་དེ་ནོར་ཟོང་བྱིན་ན་ལོག་འཚོ་ཡིན་ཡང་དེ་འདྲ་ཀུན་སློང་མེད་པར་རང་བཞིན་དྲང་པོ། ཁེ་ཁེ་བྱས་ནས་བརྗོད་ཀྱང་ལོག་འཚོར་མི་འགྱུར་ཟེར་དྲང་པོ་བྱས་ན་སྐྱོན་ཡོད་མ་རེད་ཟེར། ང་ལ་དེ་འདྲ་བྱེད་དགོས་ཀྱི་འདུག་ཟེར་ང་དེ་འདྲ་བྱེད་བལྟས་རོགས་གྱིས་ཟེར་ནས་དེ་འདྲ་བྱས་པ་ཡིན་ཚེ་ལོག་འཚོ་འགྲིག་གི་མ་རེད་ཟེར་གཞོགས་སློང་ནི་རྙེད་བཀུར་འདོད་ནས་སྦྱིན་བདག་སོགས་ལ་ང་ལ་ད་སྐབས་ཇ་མར་ཡོད་དེ།

འོ་དུང་བ་བྱ་སྟེ་རི་བསད་དེ་དེ་རི་ཁུག་སྟེ། བྱ་ཁུག་སྟེ་གོང་འཁྱིལ་ནས། བྱ་སྟེ་སུ་འཁྱིལ་ནས་དེ་བ་ད་ཁུག་སྟེ་ད་ཡོད་མ་འགྲོ་ཡིན་ནས་བྱ་དོང་འཁྱིལ་ནས། འགྲོ་བ་ཡིན་ན། བྱ་ད་གོང་འཁྱིལ་ནས་འགྲོ་བ་ཡིན་ན། བྱ་སྟེ་སུ་འཁྱིལ་ནས་ནི་ལས་བྱས་ཏེ། གློ་ཕུག་ཚོས་སྟོང་སྐུ་ལ་དྭགས་སོགས་ཆེན་པོ་ཡོང་རྒྱུ་ཡི་རེ་བ་བྱེད་པ་ལ་ཟེར། དེ་སོགས་རང་རེས་དེ་འདྲ་བྱས་ནས། ལྕགས་ཀྱུ།

འོ་དེ་འདྲ་བ་བྱེད་མི་ཞེ་དྲག་རེད། སྦྱིན་བདག་ཆེ་གེ་མོས་ང་ལ་ཇ་མར་བྱིན་པ་ཤིན་ཏུ་ཕན་པོ་འབྱུང་ཞིག། གཞན་ལ་འབུལ་རྒྱུ། གཞན་ལ་འབུལ་རྒྱུ་རང་ལ་འཇུག་པ་དང་སྦྱིན་བདག་ཆེ་གེ་མོ་ཞིག་ལ་ཇ་མར་བྱིན་པ་ཤིན་ཏུ་ཕན་པོ་བྱུང་ཞེས་ཤུགས་ལ་སློང་བ་ལྟ་བུ་ལ་ཟེར། ཡང་རྙེད་འདོད་ཀྱི་ཀུན་སློང་མེད་པར་རང་བཞིན་དྲང་པོ་ཡིས་དེ་འདྲ་བརྗོད་པ་ནི་ཐོབ་འཇལ་དུ་མི་འགྱུར། ཚུལ་འཆོས་ནི་ཤག་ཏུ་གང་བྱུང་བྱུང་བྱས་ནས་སྦྱིན་བདག་སོགས་ཀྱི་མདུན་དུ། སྐྱེས་འཚངས། བཙུན་མདོག། སྤྱན་ཚོང་བཙོད་དུ། བདུད་བཟློག་བྱས་ནས། ཕྲན་བུ་རྗེ་ཨ་ཡོན་ཉོན་ནས་རེ་བ་བྱེད་པ་ལ་ཟེར་ཡང་དེ་འདྲ་ཀུན་སློང་མེད་པ། ཁྱིམ་པ་སུ་ཅི་བྱས་ན་མོན་རོང་སྨྱོ་བའི་ཤ་དུས། བདུད་བཏུལ་ལས་བཙོན་དུ་ཁ་བ། བྱས་ཀྱང་ཚུལ་འཆོས་སུ་མི་འགྲུབ་ཞེས་བདག་གི་སྤྱན་ཆུང་བླ་མ་རིན་པོ་ཆེས་གསུངས་དེ་བཞིན་དུ་རང་རེ་རང་ཁྱོན་ནང་གི་སྡོམ་པ་སངས་ཀྱི་སྤྱན་ཚོགས། སྡོམ་པ་སངས་ཀྱི་སྤྱན་ཚོགས་ཁ་རལ་སྣ་རལ་དུ་བཏང་ནས་ཚོང་ཟོང་གི་རྒྱུ་བགྲོད་ནས་ཁྱོ་པ་ཕེབས་ཀྱང་ཕན་ཡོན་ལས་ཉེས་མེད་ལྕི་བ་འབྱུང།

ཚོང་རྒྱག་མཁན་གཡོག་པོ་ལ་འགྲོ། འགའ་ཤས་འགའ་ཤས་རང་གི་བུ་ལོན་གཡར་ཏེ་ནི་ཚོང་རྒྱག་གར་འགྲོ། ཨ་དེ་འདྲ་བྱས་རིག་རྩལ་ཁོག་བྱས་བྱས་བྱས་གང་ཚོད་བྱས་ཚོད་དེ་ལས་སྒོ་ཁོག་ནི་དཔེ་ཆ་བཏང་ཉིན་ཆུ་ནི་མ་འདོད་ཀྱི། མི་ཚེ་ཁོ་རང་ལས་སྒོ་ཁོག། ཨ་ནི་ཚོང་དེ་ཡོང་རྒྱུ་མེད་པ་གཡོ་སྒྱུ་ཁྱི་དེ་རྒྱུ་ཡོང་རྒྱུ་མེད་པ། ཨ་ནི་དཔེ་ཆ་དེ་ཤོག་གེ་གེ་ཡོང་ཡ་མེད་པ་རང་གི་རྫི་ར་སྐྱེས་པ་དེ་རྒྱུ་མ་དགེ་བཤེས་གཏོང་བྱས་ནི་དཔེ་ཆ་ཁྱེར་བ་ཆ་དགེ་བཤེས་གཏོང་སྒོ་གླགས་མ་ཐོག་དེ་འདྲ་གཏོང་གཞི་བྱུང་ནི་ཁོ་དགེ་བཤེས་གཏོང་སྒོ་ཡི་སེ་མེད་པ་དཔེ་ཆ་ཡི་སེ་མེད་པ།

ཡིད་ཚིག་སྐྱེས་བརྡར་དང། མཆོད་པ་ནོངས་འགྱོད་ལས་ལྷག་ཙམ་བྱས། མཆོད་མེ་ཤིས་བརྗོད་ཕུད་སྤོས་ཀྱི་དྲི་མ་ལྔ་བསལ། ཉེ་བྱས་ནས། སྒོ་བསྡུས་པ་དེ་ཀུན་སློང་གང་གི་ཆེད་ཡིད་བཞིན་དུ་གསུངས་དང་དེ་འདྲ་བའི་མཆོད་པས་ཕན་ཡོན་དང་ཉེས་དམིགས་གང་ཆེ་ཆ་རྟོགས་དཀའ་དགེ་བཤེས་འབན་གྱིས་ཉིན་གཅིག་སྦྱིན་བདག་ཞིག་མཇལ་དུ་ཡོང་ཟེར་བས་དཀོན་མཆོག་གི་མཆོད་པ་ཅི་བཟང་བཤམས་གདན་ལ་བཞུགས་ནས་ཀུན་སློང་ལ་བརྟགས་པས་ཡོན་བདག་གི་ངོར་མཛེས་ཆོས་སུ་སོང་བར་གཟིགས་ནས། ཧར་ཏེ་བཞེངས་ནས་ཐལ་བ་སྤར་གང་གཏོར་ནས། དགེ་སློང་རང། རང་སུན་མ་བྱས་པར་བཞུགས་ཤིག། བཞུགས་ཤིག་གསུངས་ནས་ཐལ་བ་ཕུ་གཉིས་རེ་བཅོག་ནས་བཞག་དེ་ལ་སྟོད་དིང་རི། གླང་འཁོར་དུ་ཕ་དམ་པ་སངས་རྒྱས་ཀྱིས་གསན་པས་བོད་ཀྱི་མཆོད་པ། བོད་ཀྱི་མཆོད་པ་ཐམས་ཅད་ཀྱི་ནང་ནས། འབན་གུང་རྒྱལ་གྱི་མཆོད་པ་དེ་བཟང་བར་བྱུང་དེ་ཅི་ཡིན་ཞེ་ན་ཁོང་གིས་འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་འདེབས་ཐུབ་པར་བྱུང་གསུངས་ཤིང་ཐུགས་མཉེས་མཉེས་མཛད་དེ། དེ་ཡང། མཆོད་པ་ཕུལ་བ་དེ་ལ་བསྔགས་བརྗོད་མཛད་པ་མེད། ཐལ་བ་བཏབ་པ་དེ་ལ་བསྔགས་བརྗོད་གནང་བ་རེད།

འཕྲལ་འཕྲལ་དུ་ལ་ལས་ལ་སྐྱེས་ཐོག་སྐྱེས་བཞི་བོ་གཅིག་བྱུང་བ་རེད། ཡིན་ནའི་སྔོན་གྱི་བག་ཆགས་སེམས་ཉིད་དེ་ང་ཚོ་ཡར་གྱི་སའི་ཐིག་གོ་ལའི་ཐོག་ཤིང་ཆུ་ནི་མེད་པ་དེ་འདྲ་ཡོང་གི་འདུག་ཨང་ཉི་མ་གཅིག་ཁོང་ལ་སྦྱིན་བདག་ཡག་པོ་གཅིག་ཡོད་པ་བྱས་སྦྱིན་བདག་དེ་དགེ་བཤེས་མཇལ་ཁར་ཕེབས་ཀྱི་ཡིན་ཟེར་ནས་དགེ་བཤེས་སྒྲུབ་ཕུག་ནང་བཞུགས་དེ་བར་བ། ད་རེས་སྦྱིན་བདག་ཡོང་གི་འོ་རེད་གསུངས་སོ་ནམ་ཕྱིན་ནས་མཆོད་པ་དེ་བཟང་པོ་གཅིག་ཕུལ་གཞན་དང་མི་འདྲ་གཙང་མ་ཡག་པོ་ཅིག་བྱེད་ཅེས་ནས་བཞོག་སྐད་དེ་འདྲ་ཅིག་བྱས་པས་རེད་ཀོ། ཀུན་སློང་ལ་ལྟ་ཅི་མ་བྱས་ནས། ད་མ་བཞུགས་ཅེས་ནས་རྒྱུ་བའི་ཆོས་གསུངས་པ་དེ་ག་ཚོད་ཨེ་ནུས་མ་བསྡད་བར་བ། སྟན་བདེ་བ་ལ་དེ་ནས་ལུས་དྲང་པོ་རྣམ་སྣང་གི་ཆོས་བདུན་འདི་སྒོ་ནས་ཀུན་སློང། ཀུན་སློང་བཅོས་དགོས་རོ། ཀུན་སློང་བཅོས་པ་དེ་ཟེར་ན་ད་ཁྱེད་མཆོད་པ་དེ་གཞན་དང་མི་འདྲ་ཅིག་འདུག་ནམ་རྒྱུན་དང་མི་འདྲ་མཆོད་པ་ཅིག་ཕུལ་བཞག་དེ་ག་རེའི་ཆེད་དུ་རེད་བརྟག་དཔྱད་བྱེད་དེ་ཀོ་ལེ་ད་རེས་སྦྱིན་བདག་རང་གྱི་ནང་ལ་ཡོང་རྒྱུ་ཡོད་པ་དེའི་ཆེད་དུ་ཕུལ་བ་དེ་ཧ་གོ་ཁྱོད་ལ་ཧ་སི་ཡ་ཞང་ཆེ་ཕལ་ཆེ་ནས་ད་མེ་གཏོང་ས་དེ་ནས་ཐལ་ལ་ཞེ་དྲག་ཡོད་རོ་བ་ཐལ་ལ་འཁྱེར་ཡོང་ཁྱོད་མཆོད་པ་སྒང་ཐལ་ལ་གཏོར་བཞག་ད་ཀོ་ཐལ་ལ་གཏོར་ཁྱོད་ཁོང་པ་སྒང་ག་ཐལ་ལ་ཆག་རེད་སྦྱིན་བདག་ཡ་ཡོང་དུས་ཀོ་ལེ་ཐལ་ལ་ཁྱོད་ཆུ་ཁྱིལ་བསྡད་དེ་ཡོད་རེད།

མཐའ་སྟོང་པ་སངས་རྒྱས་ཀྱི་སྔགས་རྒྱུད་མཛད་པ་རེད་ཟེར་དེ་ན་ཀུན་སློང་ཚེ་འདི་ཡི་ཆོས་རྗེ་རྟག་བཞུགས་རང་ཉིད་སྐྱེས་བུ་མངོན་མཐོ་ཉིད་ལས་གསུངས་ཀྱི་ཆེད་དུའང་མི་བྱ་བར་བྱང་ཆེན་གྱི་སྲས་ཀྱི་ཟས་སྐོང་དུ་བྱ་བ་ནན་གྱིས་ཟས་བསྐོས་པ་མཛད་པར་ཤངས་ཞེས་པའང་འགའ་ཞིག་གིས་རྫུས་ཆོས་མི་དགོས་ཟེར་ནས་ཡིད་དུ་འབྲི་ལོག་སོགས་གང་སྦྱོང་རྒྱུད་དུ་བྱས་པར་སྣང་ཡང་ཁྱོད་པ་ལ་དེ་ལྟར་མི་བྱ་བས་སུ་ཡིད་དུ་འབྲི་ལོག་སོགས་གང་མཛད་བྱ་དགོས་ཟེར། བསྐོས་པ་མཛད་པར་ཤངས་ཟས་བྱེད་རོགས་བ་འགའ་ཞིག་གིས་འདི་རྫུས་ཆོས་དགོས་མ་རེད་ཟེར།

མཆོད་པ་བཀོད་པ་མཛེས་པར་བཤམས་ན་རང་ཉིད་སངས་རྒྱས་པའི། སྐབས་ཀྱི་མཚན་དཔེའི་རྒྱུར་འགྱུར་བར་གསུངས། འབུལ་སྐབས་ཀྱང་རང་གི་ལག་བསྟར་ནས་འབུལ་དགོས་ཀྱི། དགེ་ཕྲུག་དང་གཡོག་པོ་སོགས་ལ་འབུལ་དུ་བཅུག་ན་བསོད་ནམས་རང་ལ་མི་ཐོབ། ཇོ་བོ་ཆེན་པོ་སྐུ་ན་ཤིན་ཏུ་མཐོ་བའི་སྐབས་ཀྱང། དེ་ནས་བྱིན་པ་འདར་ཁྲི་ལི་ལི་ལི་ཡོན་ཆབ་འབུལ་བར་མཛད་པས་གཞན་གྱིས་ཇོ་བོ་འོ་བརྒྱལ་བར་འདུག་པས། བདག་ཅག་གིས་འབུལ་ཞེས་ཞུས་པ་ན་ཇོ་བོ་ཆེན་པོས་འོ་ན་ངས་ཟས་ཟ་བའི་ཚེ་ན་ཡང་ཇོ་བོ་འོ་བརྒྱལ་བར་འདུག་ཅེས་ངོས་ཀྱི་ཟས་ཀྱང་ཁྱེད་ཚོས་ཟའམ་ཞེས་གསུངས་པ་རེད་ཟེར། འོག་ཏུ་ཟེར་ནས་ནི་རང་གི་ལག་བསྟར་ནས་ཕུལ་བ་དེ་ཡིན་ན་གཞན་དང་མི་འདྲ་ཕན་ཡོན་ཆེན་པོ་ཞིག་འདྲ་ཡོང་གི་རེད་ཟེར། ཕན་ཡོན་ཆེན་པོ་ཡོད་པ་ཡིན་ཙང་ཇོ་བོ་ཆེན་པོས་དེ་ནས་ཆགས་པས་འདར་ཁྲི་ཁྲི་བྱས་ནས་ད་ལྟ་ཡོན་ཆབ་ཕུལ་གནང་གོ་རེད་ཟེར། སློབ་མ་ཚོ་གིས་ཇོ་བོ་འོ་བརྒྱལ་བར་འདུག་པས་ང་ཚོས་ཕུལ་ཆོག་ཟེར་ནས་ནི་ཇོ་བོ་ཟས་ཟ་བ་དེ་འོ་བརྒྱལ་བར་འདུག་པས་ཟས་ཡང་ང་ཚོས་ཟ་གི་ཡོད་པས་ཟེར། ང་ཁྱོད་རང་ཚོ་ཟ་གི་བས་ཟེར་དེ་ན་བཀག་ནོ། རྒྱ་གར་ནང་ཡང་སྔོན་ཆོས་ཆོས་རྒྱལ་ཆེན་པོ་རྣམས་ཀྱིས་སྦྱིན་པ་ཆེན་པོ། སྦྱིན་པ་ཆེན་པོ་མཛད། མཛད་པའི་ཚེ་ན། བློན་པོ་སོགས་ལ་བྱེད་དུ་མི་འཇུག་པར་སྦྱིན་པའི་ཁང་པ་བརྩིགས་དེའི་ནང་དུ་རྒྱལ་པོ་བཞུགས་ནས་རྫས་ཆ་ཡི་ནང་དུ་སྤུངས་ཏེ་རྒྱལ་པོ་རང་གི་ཕྱག་བདར་ནས་གནང་བ་རེད་དེ་ན་སྦྱིན་པ་ལ་ལས་ཀྱི་ཁྱད་པར་ཞིག་རང་གི་ལག་བདར་ནས་འབུལ་བ་གནད་ཆེ་མཆོད་པའི་རྫས་ཀྱང་རང་ལ་འབྱོར་པ་ཡོད་ན། ཐུད་ཀྱི་སྔོ་ས་དང་ལོ་མའི་སེར་ས་ནས་མ་སོང་བར་ཟས་ཀྱི་ཕུད་གང་བཟང་བཟང་ནས་འབུལ་དགོས། ཐུད་ཀྱི་སྔོན་པོ་སྔོན་པོ་གང་ཡིན་པ་དཔེར་ན་མར་ཡིན་ན་ང་རང་ཚོ་མར་སྔོན་པོ་ཡོད་ས་དེ་ཡར་ཕུལ་བ་དེ་འདྲ་མ་ཡིན་པ། མཆོད་མེའི་མར་ཡིན་ཟེར་ན་ཧ་མ་ལྷ་ས་ཡིན་ན་བཅོས་མ་ཅིག་ཉོ་ག་འགྲོ་གི་ཡོད་དེ། ཁ་འཇམ་ཁ་བཙོག་པོ་ཅིག་ཕྱི་ནང་ཉོ་ག་འགྲོ་ཡོད་དེ། རང་གི་བསོད་ནམས་ཟད་པར་ཞིག་འགྲོ་ཨང། སོ་སོར་ཟ་རྒྱུ་མེད་ན་ད་གར་མ་གཏོགས་ཟ་རྒྱུ་མེད་ན་གང་ཟ་བ་དེ་ཡར་ཕུལ་བཞག་ན་འགྲིག་གོ། ཡོད་བཞིན་དུ་བཟང་པོ་དེ་སོ་སོས་བཟས། ངན་པ་དེ་དཀོན་མཆོག་ལ་ཕུལ་བ་ཡིན་ན་དེ་ནས་བསོད་ནམས་བསགས་ཀྱི་ཕར་ཞོག་ཟ་བསོད་ནམས་ཉམས་འགྲོ་གི་རེད་ཟེར།

ཡོད་ཀྱང་ཆོག་པར་གསུངས་ཟེར་མར་མེ་ཡིན་ན་ལྟོས་བྱ་གི་མི་རེད་ད་བྱ་བྲལ་དབུལ་པོ་རྣམས་ཀྱིས་བདག་ལ་ནོར་མེད་པས་མཆོད་པ་འབུལ་བྱེད་ཀྱི་ནོར་མེད་ཅེས་བག་འཁུམས་ནས་སྡོད་མི་དགོས་ཏེ་རང་གི་དད་པས་ལྕོགས་ན་མཆོད་པའི་རྫས་ལ་ལག་མ་ཐོགས་པ་ཡོད་ཟེར་ཇོ་བོ་ཆེན་པོས་བོད་ཀྱི་ཆུ་དེ་ཐམས་ཅད་ཀྱི་ཡན་ལག་བརྒྱད་ལྡན་ཡིན་པས་བོད་ནང་མཆོད་པ་ཡོན་ཆབ་གཅིག་པུ་ཡང་ཆོག་པར་འདུག་མེ་ཏོག་ཤང་ཤང་དེ་རྒྱ་གར་དུ་ཡོད་ན་ངེད་ཀྱིས་གསེར་སྤྲད། གསེར་སྤྲད་ནས་ཉོ་ཞེས་གསུངས་པ་ལྟར་མེ་ཏོག་ཤང་ཤང་ཟེར་མཁན་གཅིག་ང་ཚོ་བོད་ལ་ཡོང་གི་འདུག་ཨང་དེ་ཡིན་ན་ང་ཚོ་རྒྱ་གར་ནས་ཡོང་པ་ཡིན་ན་གསེར་སྤྲད་བྱས་ནས་ང་ཉོ་ན་ཉོ་ཐུབ་བ་ཞེས་གསུངས་པ་ཡིན་པ་རེད་གསུངས་པ་ལྟར་མཆོད་པ་གཞན་མ་རྙེད་ཀྱང་ཡོན་ཆབ་གཅིག་པོ་ཕུལ་ཀྱང་བསོད་ནམས་རླབས་པོ་ཆེ་གསོག་དེ་ཡང་ཡན་ལག་བརྒྱད་པོ་རེ་རེ་ལ་ཡང་ཕན་ཡོན་མི་འདྲ་རེ་རེ་འབྱུང་བདག་གི་བླ་མ་རིན་པོ་ཆེའི་གསུང་བཤད་ལྟར་ཞུས་ན་ཡན་ལག་བརྒྱད་ནི་ད་ང་ཚོས། རབ་བྱུང་ལྟ་བུ་དང། སྒྲུབ་པ་ཉམས་ལེན་བྱེད་ཀྱི་དེ་འདྲ། ཡིན་པ་ཡིན་ན་དག་གི་སྒྲུབ་ཁུངས་ཀྱི་ལེགས་བྱ་སོས་ཀྱི་སྣང་མཐའ་བཅངས་ཅེ་ན་རང་གི་ཕོར་པ་གཅིག་མ་གཏོགས་མེད་པ་ཡིན་ནས་ཕོར་པ་དེའི་ནང་ཡོན་ཆབ་ཕུལ་བ་ཡིན་ནས་འགྲིག་རེད་བ། ད་ཏིང་འདྲ་མིན་ཅིག་ཡོད་པ་ཡིན་ན་སོ་སོ་ཡི་ཏིང་བདུན་ཚར་ཅིག་ཉོས་བྱས་ནས། ཆུ་རྐྱང་རྐྱང་ཕུལ་བསྡད་པ་ཡིན་ནས་མཆོད་པས་ལག་མ་ཐོགས་པའི་ཆུ་ནི་ཉོ་མི་དགོས་བ། ཆུ་རིན་པ་སྤྲད་མི་དགོས་བ་དེ་ཡིན་ཙང་ཆུ་རྐྱང་རྐྱང་ཕུལ་ཟིན་འགྲིག་གི་བ་རེད་ང་མཆོད་པ་ཕུལ་མེད་ཟེར་ནས་བག་འཁུམས་ནས་འབད་སོ་སོ་པགས་གྱོན་ནས་བསྡད་དགོས་ཡོད་མ་རེད་ཟེར། ཆོས་མཆོད་པ་དེ་སུ་ཡིས་ནི་ཡོངས་བསྐུར་བ། བསད་དོ་ཞེས་དང་ཡང་བ་དང་སྦྱང་དང། དོང་དང་དྲི་ང་མས་མཐོང་ན་འདྲེ་དང་ལྟོ་བ་ལ་མི་གནོད་ཡིད་ལ་རྗེས་འདེད་བྱོས་ཞེས་གསུངས་པ་ལྟར་ཆུ་སེར་བས་ཕའི་ཚུལ་ཁྲི་དག་པ་དང། བསད་དང་བསད་ཀྱི་ཆུ་སེར་བ་སད་ཀྱི་རོ་ཆུ་སྲིན་དེས། སེར་བས་ཀྱི་རང་བཞིན་ཕྱིར་བ་དེ་ཕལ་བས་ལ་དེ་ནི་རང་གི་ཚུལ་ཁྲི་བཙོང་མ་ཡོང་བས་ཀྱི་ནི་བག་ཆགས་བཞག་གི་རེད།

རང་གི་བློ་དེ་དྭངས་པར་འགྱུར་སེམས་དྭངས་པར་འགྱུར་ཆུ་དྲི་མི་ང་བ་ཕུལ་བས་སྒྲིབ་པ་སྦྱོང་བ། ཆུ་ལྟོ་བ་ལ་མི་གནོད་པ་ཕུལ་བས་ལུས་ལ་ནད་མི་འབྱུང་བ། དེ་ནས་ཆུ་མགྲིན་པ་ལ་མི་གནོད་པ་ཕུལ་བས་ངག་སྙན་པ་བཅས་ཀྱི་ཕན་ཡོན་བརྒྱད་འབྱུང་བར་གསུངས། དེ་ལ་ཆུ་དེ་ལ་ཡན་ལག་བརྒྱད་དེ་ཡོད་པ་ཡིན་ཟེར་ས་ཡན་ལག་བརྒྱད་པོ་རེ་རེ་ལ་ཡང་དེ་ལྟ་བུ་ནི།

འབྲས་བུ་དང་ཆུ་དྭངས་ཤིང་བསིལ་བ་སོགས་མཆོད་པའི་དངོས་པོ་གང་ན་འདུག་པ་བློས་བླངས་ཏེ་ཕུལ་ཤོག་ཟེར། ད་དབྱར་ཁ་རི་དེ་ཀོ་ལ་ང་ལ་སོགས་མེ་ཏོག་རྣམ་པ་སྣ་ཚོགས་རྩི་ཤིང་རྣམ་པ་སྣ་ཚོགས་ལ་སོགས་པ་དེ་ཚོ། ཡ། གངྒཱ་ཡ་ཤ་ཡི་ཁ་ཐུ་དེ། ཡ་ཤ་ཡི་ཁ་ཐུ་དེ་འདྲ་ཕྱི་ལོགས་འགྲོ་བའི་སྐབས་ལ་དེ་ནས་སྤྱོད་འཇུག་གི་ལེའུ་གཉིས་པ་ཡོད་རེད་བ་སྤྱོད་འཇུག་གི་ལེའུ་གཉིས་པ་ལ་སོགས་པ་དེ་ཚོ་འདོན་བཞིན་ནས། བདག་པོས་མ་བཟུང་བའི་དེ་ནས་ཆུ་དང་ཤིང་དང།

བྱ་བ་ཁྲི་ལྟ་བུ་ཚིག་ཕལ་གྱིས་ཡོད། དེ་ནས་ཁྱོད་པས་བཟུང་སྟེ། འོ་ནམ་འབངས་དགའ་བ་དེ་མི་ཟ་ས་ར་སྐྲ་མ་གནག་ཟས་དེ་ཁྱོད་པས་བཟུང་སྟེ་ཚགས་སོང་སྟོན་པ་ཡིན་ན་རང་གི་གོང་འཕེལ་རྒྱུ་ཡི་ཁྱོད་པ་དེ་ཡི་ཁྱོད་ཆུ་ཆུ་ཅི་མ་དོ་མེད་པ་ཡིན་ནའི་དེ་སངས་རྒྱས་ཀྱི་ཞལ་འཁོང་མཐོང་ཆོས་ལ་ཁྱོད་ཀྱི་ཁྱོད་པས་ཏྲི་ཁྲོ་བ་ག་ཟོ་ག་ཟོ་ཡོང་གིས་ཡོད། ཨེ་མེ་ཏོག་ཕལ་པ་ཡིན་ནའི་ད་ག་རེ་ག་རེ་ཕལ་པ་ཡིན་ནའི་ཁྱོད་པས་ཏྲི་ཅིག་བཟུང་སྟེ་ཚགས་སོང་འདོན་ནས་ཕལ་པ་ཡིན་ན་ཕན་ཡོན་ཆེན་པོ་ཞིག་རག་ཡོང་གིས་ཡོད་སངས་རྒྱས་ཀྱི་ཞལ་འཁོང་མཐོང་ཆོས་ལ་ཡིན་ནའི

མང་མང་བདེ་བདེ་གང་གང་རང་གི་ཚོས་ཉག་ཆུ་དང་མེ་ཏོག་ལ་སོགས་པ་བདག་པོས་མ་བཟུང་རྐྱང་ཅིག་ཕུལ་སོ་སོའི་ཡོད་པ་དེ་ཕུལ་མ་བྲ་དེ་འདྲ་བྱེད་ན་ཕྱི་མ་ཡི་དྭགས་ལ་སྐྱེ་འགྲོ་གི་རེད་ཟེར། ཡང། བྱ་བཏང་གྲྭ་རྐྱང་སོགས་ཀྱིས་བདག་ལ་ཟང་ཟིང་གི་མཆོད་པ་འབུལ་རྒྱུ་མེད་རང་རབ་ཏུ་བྱུང་བ་ལ་སྒྲུབ་པའི་མཆོད་པ་གཙོ་བོ་སོང་བས་དེ་ཁོ་ན་ཕུལ་བས་ཆོག་མོད་སྙམ་དུ་ཟང་ཟིང་གི་མཆོད་པ་ཕྲ་མོ་ཡང་མ་ཕུལ་བར་བསྡད་ན་ཚེ་རབས་ནས་ཚེ་རབས་ཚེ་རབས་སུ་འབུལ་རྒྱུ་མེད་པ་དེ་ག་རང་ལས་མི་ཡོང་ཞེས་ཞལ་ཟས་མཛུབ་མོ་ཙམ་དང། སྤོས་རྐང་ཙམ། རྐང་ཕྱེད་རེ་ཙམ་ལས་མ་བྱུང་ནའང་སྣང་ཆུང་མི་བྱེད་པར་ཕུལ་ན་བསོད་ནམས་ཇེ་འཕེལ་གྱིས་རྗེས་སུ་མཆོད་པ་ཤིན་ཏུ་སྟོབས་ཆེ་བ་འབུལ་རྒྱུ་ཡོང་བ་དགེ་བཤེས་ཕུ་ཆུང་བའི་རྣམ་ཐར་ལྟར་རེད་དེ་ཡང་དགེ་བཤེས་ཕུ་ཆུང་བའི་ཞལ་ནས་ངས་དང་པོ་སྤང་སྤོས་སྣ་ཚ་སིང་ངེ་བ་ཕུལ་ཟེར་སྤང་སྤོས་ཟེར་དེ་ང་རང་ཚོ་སྤང་ནང་སྐྱེས་པ་དེ་ཁྱེད་ཀྱིས་རྩྭ་ཅིག་ཡ་ཀོ་དེ་ཀོ་ལ་སྤང་སྤོས་ཟེར་བ་དེ་མི་དྲག་སྟངས་དེ་ཀོ་ལ་སྤོས་དྲི་མ་ཁ་དེ་ཁྱེད་ཀྱིས་དབང། དགེ་བཤེས་པོ་ཏོ་བ་བཞུགས་ས་པོ་ཏོ་རེད་ཟེར་ཉིན་དེ་བས་རི་གང་ག་ཕེབས། སྤོང་པའི་སེམས་དེ་གང་དུ་ཡོད་རེད། དེ་ནས་རིན་པོ་བཞིའི་རྒྱུར་སྔ་སེ་ཉེ་བ་ཕལ་ཆེར་བྱུང་སེ་དང་པོ་སྤོང་པའི་མ་དུ་ཕལ་ཡོད་མ་རེད། སྤོང་པའི་དེ་རིན་པ་སྤྲུལ་གོ་མ་རོ་ས་འོ་ལས་ལྐོག་གེ་ལྐོག་གེ་ཅེས་ཕལ་ཆོག་གོ་རོ་བ། དེ་ཡང་སྣང་ཆུང་མི་སྐྱེ་བ་ཅན་ནི་ཕལ་ཕལ་ཕལ་ཕལ་ཅན་ནི་གང་ཚོགས་ཅི་རིགས་ཏེ། ནས་རིན་པོ་བཞིའི་རྒྱུ་སང་ཉེ་བ་ལ་སོགས་ཕལ་རྒྱུ་བྱུང་སེ་ང་ཚོ་པིན་བཟོས་བཞག་གི་དེ། ཨ་དེ་ལ་ནི་སྨན་སྣ་མང་པོ་ཡོད་རོ་བ་དེ་འདྲ་ནི་ཕལ་རྒྱུ་བྱུང་སོང་སེ། ད་ལྟ་ནི་དགེ་བཤེས་ཕོ་ཆུང་བ་དགེ་ཨ་ཀ་རུ་དང། དེ་ནས་དུ་རི་ཀ་ལ་སོགས་པ་སང་ཕྱི་ཉེ་བས་སྦས་སོང་སེ། ཁོང་གིས། ངས་ཉིན་རེ་གཅིག་ལ་གསེར་སྲང་ཉི་ཤུ་རྩ་གཉིས་ཀྱི་སྤོས་སྦྱར་ནས་ཕུལ་བ་རེད། གསེར་སྲང་ཉི་ཤུ་རྩ་གཉིས་ཀྱི་སྤོས་ཉོས་ནས་གཅིག་ནས་ཐུགས་སུ་ཕུལ་ཡས་དེ་འདྲ་བྱུང་སོང། ཡང་འགའ་ཞིག་གིས་ཁོ་བོ་རྟོགས་པ་དང་ལྡན་པས། འགའ་ཞིག་གིས་ཁོ་བོ་རྟོགས་པ་དང་ལྡན་པས་སྒོམ་དོན་ལས་ཕྱི་ཡི་བྱ་བ་དེ་ལྟ་བུ་ལ་བྱང་ཆུབ་མི་རེ་ཞེས་སྨྲ་བ་ནི་ཆོས་རྒྱུས་ཤིན་ཏུ་ཆུང་བ་སྟེ། འགའ་ཞིག་གིས་ང་རྟོགས་པ་ནི་མཐོ་པོ་རེད། དེ་ཡི་ས་ནས།

བློ་གསལ་ཆོས་གསལ་དུ་སོང་བ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡིན་ཟེར་བ་དེ་འདྲ་བྱེད་པ་དང་བཅས་པ་རེད་ཟེར་ཆོས་རྒྱུས་ཤིན་ཏུ་ཆུང་བ་དེ་བྱང་ཆུབ་སེམས་དཔའ་རྣམས་ཀྱིས་ལུས་འབུམ་ཕྲག་དུ་མ་ལག་པ་བརྒྱ་སྟོང་ལ་སོགས་པ་སྤྲུལ་ནས་རྒྱལ་བ་རྣམས་ལ་མཆོད་པ་བསྐལ་པར་མཛད་པའི་ཚུལ་ལ་བསམས་ནས་རང་གྲོལ་བཅུ་ལས་མེད་པ་དེ་གོང་ནས་ཧུར་ཐག་བྱེད་དགོས་ཟེར་བ་དེ། ས་དང་པོ་རྟོགས་པ་དེ་ལུས་བརྒྱ་ཕྲག་སྤྲུལ་ཐུབ་པ་དེ་འདྲ་ཡོད་རེད་བ། དེ་ཚེ་འདིས་ནི་སངས་རྒྱས་བརྒྱ་མཐོང་ཞིང་དེ་དག་བྱིན་གྱིས་བརླབས་ཀྱང་འདི་ཡིས་རྟོགས་དེ་ཉིད་ཚེ་ན་བསྐལ་པ་བརྒྱར་གནས་ཤིང་ཟེར་ས་དང་པོ་བ་དེའི་ཚེ་ན་ནི་ལུས་བརྒྱ་ཕྲག་ལ་སྤྲུལ་བྱས་ནས་སངས་རྒྱས་ཀྱི་ཞིང་ཁམས་བརྒྱ་ཐམ་པ་ལ་བགྲོད་བྱས་ནས་སངས་རྒྱས་བརྒྱ་ཐམ་པ་ལ་མཆོད་པ་ཕུལ་བའི་མདོ་སྔ་ཉིད་པ་དེ་འདྲ་ཡོང་དགོས་ཀྱི་ཡོད་ན་ང་རང་ཚོ་ལུས་གཅིག་མ་གཏོགས་སྤྲུལ་ཡག་གང་ཡང་མེད་པ་དེ་ཡང་ད་ལྟའི་མཆོད་པ་མ་ཕུལ་བ་བྱས་ང་རྟོགས་པ་མཐོ་པོ་ཡིན་བསམས་བསྡད་པ་དེ་རང་གིས་རང་མགོ་སྐོར་གཏོང་བ་ཅིག་རེད། དེ་འདྲ་ཅི་ནས་བྱེད་རྒྱུ་ཡོད་མ་རེད་ཧུར་ཐག་བྱས་ནས་མཆོད་པ་ཕུལ་དགོས་རེད། ཡོ་བྱད་དག་པོ་ཚོས་ན་བསྟན་ནོ་ལེགས་པར་མཆིས།

དེ་འདྲ་བསགས་དགོས་གལ་དེ་འདྲ་ཡིན་ན་དུས་རྒྱུན་དུ་ནས་ཏིང་བཅུ་གཅིག་བྱས་བྱས་ནས། ཏིང་བཅུ་གཅིག་བྱས་ནས་ཕུལ་བ་ཡིན་ན་ཉི་མ་རེ་རེ་ལ་ཏིང་བཅུ་གཅིག་དེ་ཕུལ་ཕུལ་བྱས་ཏེ་གོ་ལ། ཉི་མ་བཅུ་ཕུལ་ཏེ་གོ་ལ་བརྒྱ་དང་བཅུ་རེ་རེ་བ། ཉི་མ་བརྒྱ་ཐམ་པ་ཕུལ་ཏེ་གོ་ལ་སྟོང་ཕྲག་གཅིག་དང་བརྒྱ་རེ་རེ་བ། ཉི་མ་སྟོང་ཐམ་པ་ཕུལ་བ་ཡིན་ན་ཁྲི་གཅིག་དང་སྟོང་གཅིག་རེ་རེ་བ། ཨོ་འདུག་སེ་བྱས་ནས།

དེ་འདྲ་ཡིན་ཙང་ང་རང་ཚོ་དངུལ་ཏིང་དང་གསེར་ཏིང་དེ་འདྲ་ཡོད་པ་ཡིན་ནའི་སེར་སྣ་མ་སྐྱེས་བྱས་ནས་དཔེ་ཕྱི་བདར་ཡག་པོ་ཅིག་གཏོང། ཕྱི་བདར་ཡག་པོ་ཅིག་གཏོང་བྱས་ནས་གཙང་མ་ཡིན་ནའི་ཕྱི་བདར་དེ་ངེས་པར་དུ་གཏོང་དགོས་ཀྱི་རེད་ཕྱི་བདར་གཏོང་བའི་ཁོ་རང་རང་ལ་ཕན་ཡོད། ཨ་ནི་དེ་ཕྱིས་ཚར་ཙ་ན་དེ་ནས་བང་སྒྲིག་དེ་གོ་བདུན་ཚར་གཅིག་མ་གཏོགས་མེད་པ་ཡིན་ནའི་གྲལ་དེ་གྲལ་སྒྲིག་པ་ཡག་པོ་ཞིབ་པོ་ཅིག་སྒྲིག། ཕར་ཀྱོག་ཚུར་ཀྱོག་གཡས་ཀྱོག་གཡོན་ཀྱོག་དེ་འདྲ་མེད་པ་བྱས་ནས་གྲལ་ཡག་པོ་ཅིག་སྒྲིག། ཨ་ནི་གྲལ་སྒྲིག་པའི་ཁ་ཐུག་དེ་ལ་དང་པོ་ཏིང་བདུན་ཚར་གཅིག་པོ་དེའི་ནང་ལ་ཆུ་ཐིགས་པ་ཅིག་བླུགས། ཆུ་ཐོད་པ་གྱིས་རློག་ཅེ་ན་ནི། དེ་ལ་དབུ་མ་ཨ་ཧོང་སོགས་ཏེ་གྱེན་གྱིས་རློག། གྱེན་གྱིས་རློག་ཅེ་ན་ནི་ཆུ་ཐོད་པ་རེར་མ་རློག་གིས་རློག་གིས་ཅེ་ན། ཆུ། སྟེང་མགྲོན་ཚ་སྤྱི་བོ་གང་གཱ་ལ་ཆུ་ཐོད་པ་རེར་སྦྱར་དུ་བསྐུར་བ། དེ་མ་བཅིངས་ན་དེའི་པ་ར་དེ་ན་ལ་སྟོང་པར་བྲིས་པ་ཡིན་ན། མེ་མ་ཡིས་དེ་འདྲ་གྱིས་མི་བཙོང་བ་གིས་མི་བཙོང་བར་བཟོས་ཅེ་ན་མི་བཙོང་བ་དེ་འདྲ་རློག་ཅེ་ན་དཀོན་མཆོག་མཆོད་པ་དེས་མི་བཙོང་བར་བཟོས་བཞག་གོ། དེ་འདྲ་བྱེད་ཀྱི་མེད་པ་རེད་དེ་འདྲ་མ་བྱས་ཅེ་ན།

བཅོས་པ་ཡིན་ན་འགྲོ་ཚུལ་སོང་ཙང། སྟོང་པ་མ་འཇོག་ཟེར་མ་འཇོག་ཟེར་ཅེས་བྱས་ནས་དཔེ་ཡག་པོ་ཅིག་སྒྲིག། དེ་ནས་ཆུ་བླུགས་པ་དེ་ཡི་ཚེ་ན་རྒྱལ་པོ་ཆེན་པོ། ཡུལ་གྱི་དཔོན་པོ་ཆེན་པོ་ལ་སོགས་པ་དེ་ཚོ་ལ་ཇ་ཞུ་བ་ནང་བཞིན་བྱས་ནས་ལག་པ་གཉིས་ཀ་ཡར་བཀྱགས་ནས་བླུགས་མ་གཏོགས། ཁྲལ་ཆུ་གླ་ཆུ་བྱས་བྱས་ལག་པ་ཡ་གཅིག་གིས་འདུག་སེ་སྤྲང་པོ་ལ་ལྟོ་སྟེར་བཞིན་ད་རམ་དེ་འདྲ་བྱེད་རྒྱུ་མེད་པ་རེད། ལག་པ་གཉིས་ཀ་ཡར་བཀྱགས་ཏེ་བྱས་པ་ཡིན་ན་སོ་སོ་ལ་ཚོགས་གསོག་པ་དང་དེ་འདྲ། དགོས་པ་ཆེན་པོ་ཡོད། ཆུ་བླུགས་པའི་སྐབས་དེ་ལ་ཆུ་མ་ཁེངས་པ་བྱས།

རང་ལ་གྱོང་གུན་མ་གཏོགས་མི་གཞན་པ་གཅིག་ཁྱེར་འགྲོ་ཡོད་མ་རེད། དེ་ཡང་སྣོད་སྟོང་པ་ཉིད་དུ་བསྒྲིགས་ན་བསོད་ནམས་ཉམས་པས་ཏིང་རྣམས་བརྩེགས་པའི་སྟེང་མར་ཆུ་ཅུང་ཟད་བླུགས་ཏེ་འབྲུ་གསུམ་གྱིས་བྱིན་གྱིས་བརླབས། ཆུ་དེ་འོག་མ་འོག་མར་བགོ་བཞིན་དུ་སྟོང་པ་མེད་པར་རིམ་པ་བཞིན་དུ་དགྲམ། དེ་ནས་འབུལ་བའི་ཚེ་ན་ལག་པ་ཡ་གཅིག་གིས་འབུལ་བར་བྱེད་པ་སོགས་མ་གུས་པར་མི་བྱེད་པར། མ་གུས་པར་མི་བྱེད་པར་རྒྱལ་པོ་ཆེན་པོ་ཞིག་ལ་གསོལ་ཇ་ཞུ་བ་ལྟར་བྱེད་དགོས། དེ་ཡང། ནས་འདྲ་མ་ཞེས། ཐོག་མཐའ། ཕྲ་ཞིང། སྐེད་སྦོམ་པ་བྱས་ནས་འབུལ། ཕྱི་རོལ་དེ་ནས། ག་རེ་ཟེར་དགོས་ཀྱི་ན་ཕྱི་རོལ་ལུད་ན་ཚུལ་ཁྲིམས་འཆལ་ཞིང་མ་ཁེངས་ན་ལོངས་སྤྱོད་ཉམས་པས་ནས་འབྲུ་རེ་རེ་ཚུད་ཙམ་གྱིས་སྟོང་པར་བྱ། དེ་ཡི་ཚུལ་དེ་ནས་འབྲུ་རེ་རེ་ཤོང་ཙམ་གྱིས་སྟོང་པར་བྱ་ན་འགྲིག་གི། མར་མེ་ནི་སྣང་གསལ་ཡིན་པས་ཤིན་ཏུ་གསལ་ཞིང་ཚེ་རིང་བའི་རྟེན་འབྲེལ་དུ་རྒྱུན་གང་རིང་རིང་གནས་པ་ཞིག་བྱ་དགོས། མར་མེ་ཕུལ་བ་དེ་ཡིན་ན་ག་རེ་ཟེར་ན་སྣང་གསལ་ཡིན་ཙང་ད་གང་གསལ་གསལ་གཅིག་དང་གང་རྒྱུན་རིང་རིང་གཅིག་དགོས་རེད།

གཡུང་དྲུང་ཡང་རྡོ་རྗེ་རྒྱ་གྲམ་གྱི་དོན་ཡིན་པས་སྟོན་པ་རྡོ་རྗེ་གདན་དུ་མངོན་པར་རྫོགས་པར་སངས་རྒྱས་པའི་རྣམ་ཐར་རྗེས་སུ་དྲན་པ་དང་རང་གི་སྒྲུབ་པ་བརྟན་པའི་དགོས་པ་ཡོད་ཀྱང་ན་དངོས་གནས་ལྷ་ཡི་མཚན་མ་ཡིན་པས་འགོམ་མི་རུང་ཟེར། རྡོ་རྗེ་རྒྱ་གྲམ་ངོ་མ་འབྲི་རྒྱུ་མེད་པར་གཡུང་དྲུང་བྲིས་པ་དེ་རྡོ་རྗེ་རྒྱ་གྲམ་གྱི་མཚོན་བྱེད་ཡིན་པས་དེ་ནས་རྩྭ་དུར་བ་དང་ཀུ་ཤ། མ་འཆོལ་བར་རྩེ་མོ་མདུན་དུ་བསྟན་ནས་བཏིང། དེ་ཡང་སྟོན་པས་རྩྭ་ཡི་གདན་དུ་མངོན་པར་རྫོགས་པར་སངས་རྒྱས་པའི་རྣམ་ཐར་དང་དུར་བས་ཚེ་ནི་སྤེལ་བར་བྱེད་པ་སྟེ་ཞེས་དུར་བའི་གདན་དུ་བྱས་ན། ཚེ་འཕེལ་བ་དང་ཀུ་ཤ་དེ་ནི་གཙང་ཞིང་དགེ་ཞེས་གྲིབ་དང་མི་གཙང་བ་སེལ་བའི་རྫས་ཏེ་རྒྱ་གར་དུ་ཨ་ཙ་ར་རྣམས་ལ་གྲིབ་བྱུང་ན་ཀུ་ཤ་ཡི་ཚལ་དུ་ཞག་རེ་རེ་ཉལ་དུ་འགྲོ་བ་ལྟར་གྲིབ་དང་མི་གཙང་བ་སེལ་བའི་ཆེད་དུ་རེད་ལུས་འདུག་ལུགས་བརྒྱད་ལྡན་ཞེས་པའི། འདུག་ལུགས་བརྒྱད་ནི་ཨ་ཏོ་སུ་ཁྱེར་ནས་ང་རང་ཚོ་རྩྭ་ཀུ་ཤ་དང་རྩྭ་དུར་བ་དེ་སྐྱབས་འགྲོའི་དུས་ཀྱི་རྣམ་ཐར་ཡར་དྲན་ནས་དེའི་གདན་ལས་རྟེན་ཐོབ་པ་དེ་འདྲ་བྱུང་བ་ཡིན་ན། སངས་རྒྱས་སྐྱབས་འགྲོའི་དེ་སྔོན་རྩྭ་ཚོང་གི་ཁྱེའུ་བཀྲ་ཤིས་ལ

དེ་ཡི་སར་རང་གི་ལུས་སྒོམ་བརྒྱབ་པ་དེ་ཡི་ཚེ་ན་རྩ་དྲང་པོ་ཞེ་དྲག་ཡོང་དགོས་དེའི་རྟེན་འབྲེལ་འགྲིག་གོ། རྩྭ་ཀུ་ཤ་དེ་ལ་བསྡད་པ་ཡིན་ན། ནི་དེ་ཙམ་ཞིག་མ་ཟད་གྲིབ་དང་མི་གཙང་བ་ལ་སོགས་པ་དེ་ཚོ་ཁོག་གོ། གྲིབ་དང་མི་གཙང་བ་ལ་སོགས་པ་ཁོག་གི་ཡོད་ཚེ་ན་ང་ཚོ་རྗེས་སུ་དྲན་ཏེ་ཁོ་ལ་ཀུ་ཤ་ཁ་ཐུ་དེ་ཚོ་ཟེར་སྲིད་ཡོད་རེད་བ། དེ་འདྲ་ཡིན། ཡོད་རེད་ཟེར། ད་དེ་ཁ་ཐུ་དེ་བཞག་ཅི་ནུས། ཞེས་པའི་འདུག་ལུགས་བརྒྱད་ནི་རྣམ་སྣང་ཆོས་བདུན་གྱི་གྲལ་དུ། དབུགས་འབྱུང་རྔུབ་བསྣན་པའི་བརྒྱད་ཡིན་ཟེར་ད་བརྒྱད་ཟེར་ཡག་དེ་ཡིན་ན་དབུགས་འབྱུང་རྔུབ། དབུགས་མ།

སངས་རྒྱས་ཐོབ་དགོས་ཡིན་ས་ད་ལྟ་ཉིད་ནས་རྟེན་འབྲེལ་བསྒྲིགས་ནས་སངས་རྒྱས་རྣམ་པར་སྣང་མཛད་ཀྱི་འདུག་ལུགས་དེ་བྱས་པ་ཡིན་ན། མ་འོངས་པ་ན་སངས་རྒྱས་རྣམ་པར་སྣང་མཛད་དུ་འགྱུར་ཡས་ཀྱི་རྟེན་འབྲེལ་འགྲིག་ཡོང་གོ་རེ་ཟེར་དེ་ཡི་བག་ཆགས་བཞག་པ་དེ་དེ་ཡི་རྒྱུད་སྨིན་པ་ལ་སོགས་པ་བཟོས་ཡོང་གོ་རེ་ཟེར་དེ་ཡིན་ས་འདུག་ལུགས་དེ་རྣམ་སྣང་བྱས་པ་ཡིན་ན་ཡག་རེད་དེ་རྒྱལ་བ་རིགས་ལྔ་ཁོང་རྣམ་པས་རང་རང་གི་འདུག་ལུགས་མི་འདྲ་རེ་ཡོད་རེད་བ་བྱ་ལོས་རྣམ་སྣང་ཟེར་དགོས་ཡོད་དེ་སངས་རྒྱས་རྣམ་པར་སྣང་མཛད་དེ་གཟུགས་ཕུང་རྣམ་པར་དག་པའི་དག་ཆ་རེད་བ།

ལྷག་ཏུ་བསུས་ནས་དེ་འདྲ་བྱེད་དེ་ཁྱེད་དེ་ཡང་ལྟེ་བའི་ཁ་ཐོག་ཁྱེར་དེ་ཁྱེད་དེ་ལག་པ་དང་གྲུ་གསུམ་རེད་བ་ཏོག་ཏུ་བྱས་ཏེ་གྲུ་གསུམ་བྱས་རེད་བ། གྲུ་གསུམ་དེ་ལྟེ་བའི་ཁ་ཐོག་ཁྱེར་བས་ན་ལྟེ་བའི་ནང་ལོགས་ལ་ང་རང་ཚོ་གཏུམ་མོའི་མེ་དེ་གྲུ་གསུམ་གི་རྣམ་པ་བྱེད་ཀྱི་ཡོད་པ་ཡིན་ས་ཕྱིའི་གྲུ་གསུམ་དང་ནང་གི་གྲུ་གསུམ་གཉིས་པོ་དེ་མཉམ་རྡོག་རྡོག་སུ་འདྲེས་པ་ཡིན་ན་མ་འོངས་པ་ན་གཏུམ་མོ་གི་མེ་མྱུར་དུ་འབར་ཡ་གི་རྟེན་འབྲེལ་དེ་འདྲ་ཡོད་ཟེར། ཨ་ཏོག་སུ་བྱས་ཡིན་པ་རེད་ད། འོ་ཏོ་བྱས་ཟེར་མཐེ་བོང་གཉིས་རྩེ་སྦྱར་ནས་ལྟེ་བའི་ཐད་དུ་སྦྱར་བཅར་བྱ།

བ་ལང་གི་སྐྱེ་བ་བཞི་བས་ནི་གར་བྱེད་ན་ཅི་བྱེད་ཅེ་ན་ཁོ་ཡི་ནོངས་ཆག་ཚོར་མ་མཐོང་ཆོག་བ་ལང་ནོངས་ཤིག་ཆག་ཏུ་ཡོད་ཟེར་རོ། དེ་ཡི་ས་ཁོ་མར་ཉལ་ནས་སྒོམ་བརྒྱབ་ན་ཡག་ཡོད། ཡིད་མ་དུ་ས་ཡར་ལངས་ནས་རྡོ་རྗེ་སྐྱིལ་ཀྲུང་བྱས་ནས་སྒོམ་བརྒྱབ་སྟེ་རྟོགས་པ་མྱུར་དུ་སྐྱེ་དགོས་རེད། བ་ལང་བདག་མར་ཉལ་ནས་སྒོམ་བརྒྱབ་ན་མ་གཏོགས་ཡར་ལངས་ནས་སྒོམ་བརྒྱབ་སྟེ་གུ་ལེ་ཁོ་རྟོགས་པ་སྐྱེ་ཐུབ་བོ་མ་རེད་དེ་ཡི་ས་སངས་རྒྱས་ཀྱིས་མཁྱེན་པ་ཡིན་ས་དམིགས་བསལ་ཅིག་བྱས་ནས་མར་ཉལ་ནས། མར་ཉལ་ནས་ནི། སྒོམ་བརྒྱབ་ཡོད། ཨ་ནི་དགོངས་དག་རེད་དེ་གུ་ལེ་དགེ་སློང་ཚོ་འགོད་བྱོས་ཅི་དགོས་རེད་བ་ལང་བདག་ལ་ཨ་ནི།

དཔེར་ན་མིག་གིས་སྣ་རྩེ་ལ་བལྟ་བ་དེ་ཟེར་ན་སྣ་གི་རྩེ་མོ་མཐོང་ཙམ་ཅིག་བྱེད། མཐོང་ཙམ་ཅིག་བྱེད་ནས་བསྡད་པ་ཡིན་ན་ཨ་ནི་ཏག་ཏག་འབྲིང་ཅིག་གི་མིག་ཐག་རིང་དྲགས་མ་ཡིན་པ་ཐུང་དྲགས་མ་ཡིན་པ། དེ་ལ་བྱིང་རྒོད་གཅོད་སླ་བའི་གནད་ཡོད་ཟེར། བྱིང་བ་ཟེར་ནི་དེ་ནི་རྒོད་པ་དེ་ག་རེ་རེད་ཟེར་ན། སེམས་ཕྱི་རོལ་དུ་གཡེང་གི་ནི་རྒོད་པ་ཡོང་གོ་རོ། སེམས་ནང་དུ་སྡུད་དྲགས་པ་ཡིན་ན་ཨ་ནི་བྱིང་བ་ཡོང་གོ་རོ། དེས་མིག་དེ་སྣ་རྩེ་ལ་འཁོར་བ་ཡིན་ན་ཐག་རིང་པོ་ཞིག་རག་མ་ཐག་ཅག

གསང་ཆེན་རྣམ་པར་སྣང་མཛད་དེ། གཟུ་བོ་རྣམ་པར་དག་པའི་བདག་ཅག་ལྷ་བྱ་བ་ཡིན་པ་དེའི་ཆ་ནས་གསུངས་པ་ཡིས་ཆོས་རྒྱས་པ་དབུགས་དུང་བ་ནས་བཙོ་བསྲེག་མི་འགྱུར་བ་དང་མཚུངས་ལྡན་དུ་གསུངས་འདུག་ན་རྒྱལ་སྲིད་ཁྱད་པར་གྱི་སེང་ཐེག་དཀའ་བ་དཔལ་ནག་ཁོང་ཁྲོ་དྲག་པོ་ལོངས་བཞེད་པའི་སྐབས་མ་སེང་ཆེན་ཐམས་ཅད་ཀྱི་སེང་ཆེན་སེང་སྡེ་འཁོར་བཅས་ཡང་ཕྱོགས་མཚུངས་ཡང་སེང་སྡེ་མི་གནོད་པ་ལྟར་རེད་དེ་ནང་གསེས་མི་འགྱུར་བ་དང་མཚུངས་ལྡན་དུ་གསུངས་འདུག་ན་རེ་ཞིག་རྒྱལ་སྲིད་སེང་སྡེ་པ་མི་བྱ་བ་ལུང་མ་བསྟན་གྱི་སེམས་སུ་བསྒྱུར་བར་བྱ་སྟེ་དེ་ནས་དགེ་སེམས་སུ་བསྒྱུར་བར་བདེ་བ། དཔེར་ན་སྣམ་བུ་དཀར་པོ་ཡོད་ཀྱི་དྲི་མས་ནག་པོར་བྱས་པ་ལ་ཚོས་ལེགས་དཀའ་ཞིང་དེ་ཆུ་ལ་ལེགས་པར་བཀྲུས་པས་སྣམ་བུ་དཀར་པོ་དྲི་མ་མེད་པར་ཚོས་དམར་སེར་སོགས་གང་བསྒྱུར་ཀྱང་སླ་བ་ཡིན་དེ་ཡང་སེམས་ལུང་མ་བསྟན་ཞེས་པ་དེ་དགེ་བ་དང་མི་དགེ་བའི་གང་དུ་ཡང་མ་སོང་བའི་སྣམ་བུ་དཀར་པོ་དྲི་མ་མེད་པ་ལྟ་བུ་ལ་ཟེར་བ་ཡིན་དེ་ན་དབུགས་བགྲངས་ནས་སེམས་ལུང་མ་བསྟན་དུ་སྒྱུར་ལུགས་ཇི་ལྟར་ཡིན་སྙམ་ན་བློ་ཁ་ནང་དུ་ཕྱོགས་ནས་ཀུན་སློང་ལ་བརྟགས་པས་འདོད་ཆགས་དང་ཞི་དུག་གསུམ་གྱི་དབང་དུ་སོང་འདུག་ན་དབུགས་སྣ་བུག་ནས་སྒྲ་བཅས་དང་ཤུགས་བཅས་དང་རྒོད་པ་བཅས་སུ་སོང་བ་མ་ཡིན་པར། དལ་བུ་ཡིས་ཕྱིར་གཏོང་བཞིན་ཕར་སོང་ངོ་སྙམ་པར་བྱེད་དེ་བཞིན་དུ་ནང་དུ་རྔུབ་བཞིན་ཚུར་འོངས་སོ་སྙམ་པར་བྱེད་དེ་ལ་ལན་གཅིག་སོང་སྙམ་པར་བྱེད་དེ་བཞིན་དུ་གཉིས་ནས་བདུན་དགུ་བཅུ་གཅིག་བཅོ་ལྔ་ཉེར་གཅིག་སོགས་བགྲང་ཕྲེང་ལ་མི་བགྲང་བར། འགྲོ་འོང་སོགས་སེམས་མ་ཡེངས་པར་བགྲངས་པས་སོ་སྐྱེའི་བློ་གཅིག་གི་འཛིན་སྟངས་གཉིས་ལ་འཇུག་མི་ནུས་པས་ཆགས་སོགས་ཞི་ནས་སེམས་ལུང་མ་བསྟན་དུ། དེ་རུ་ངོ་བོ་དབུགས་གཏོང་བའི་ཚེ་ན་རང་བཞིན་གྱིས་ཉོན་མོངས་ནང་བས་ནག་པོ་ཡི་སྣོམ་པ་དང་སྔོ་བའི་ཚེ་ན་རྒྱལ་བ་སེམས་ཅན་གྱི་ཡེ་ལོ་བས་དཀར་པོ་ཡི་སྣོམ་པ་ནང་དུ་བཞུགས་པས་མུན་པར་བྱ་བར་གསུངས་པ་ནི་སྦོམ་པོའི་གཙོ་ལས་ངེས་པར་དགོས་པ་མེད་དེ་ལྟར་ལུང་མ་དད་དུས་བརྗོད་ནས་རྒྱལ་སྲས་ཁྱད་པར་གྱི་སྲས་འདས་ལྷ་བས་བདག་གི་བླ་མ་རིན་པོ་ཆེའི་དཔེས་དེ་ལྟར་གསུངས་ཏེ། དགོན་དུ་སྣོད་གྲངས་སྒོ་བཞི་ལ་རང་གི་སྡེ་གཅིག་ལས་མེད་པའི་སྟེང་དུ་མི་ཞིག་བསྡད་འདུག་ན། ལོངས་ཤིག་བརྩེགས་མཐོངས་སུ་བྱི་ཚོགས་ལྷུང་ཡང་མི་ལོངས་ན།

སེམས་རང་གི་ངོ་བོ་དེ་ལུང་མ་བསྟན་རེད་བ། སེམས་རང་གི་ངོ་བོ་ལུང་མ་བསྟན་རེད་དེ་ང་རང་ཚ་དགེ་བ་དང་མི་དགེ་བའི་གི་སེམས་དེ་ཕར་ཕར་ཁྲིད་ཚུར་ཚུར་ཁྲིད་ཁྲིད་རང་དབང་མེད་པ་ཅིག་ནི། དེ་ནས་ཆགས་སོགས་ཉོན་མོངས་པ་ལ་སོགས་པ་དེ་ཚོ་གི་དབང་དུ་འགྲོ་དགོས་རེད་མ་གཏོགས་སེམས་ཁོ་རང་རང་གི་ངོ་བོ་དེ་གསལ་རིག་གི་ཆ་ལུང་མ་བསྟན་རེད་བ། སེམས་གསལ་རིག་གི་ཆ་དེ་ཡིན་པས། ཨོ་དེའི་ངོ་བོ་དེ་མ་རྙེད་ཀྱི་བར་དུ་ནི། སྒོམ་རྒྱག་པ་ཡིན་ན་སྒོམ་དེ་འཕེལ་ཐུབ་ཀི་མེད་པ་རེད། སྒོམ་འཕེལ་ཐུབ་ཀི་མེད་པ་རེད། ད་ང་རང་ཚོའི་རྒྱུད་ལ་ད་ལྟ་སོང།

འབྲུ་གུ་ཡི་ས་རྣོ་རྣོ་གི་ཆུ་འདོན། འདོན་ངང་དུ་རྗེས་སེམས་དེ་མི་འགོ་རེ། ད་དེ་འདྲ་མེད་པ་བྱས་ནས་སེམས་དེ་མི་དགེ་བ་ལ་གསོད་པ་དང་ཆགས་སོགས་ཉོན་མོངས་པའི་དབང་དུ་འགྱུར་དུ་ཡོད་ན་ལང་ས་འདོད་པ་མ་འདོད་ཅེ། ནི་དབུགས་ནང་དུ་འགྲོ་ལ་རང་གི་དབུགས་དེ་དུས་རྒྱུན་དུ་ཕར་འགྲོ་ཚུར་ཡོང་ནས་ཉི་མ་རེ་ལ་དབུགས་བཞི་བཅུ་ཕར་འགྲོ་བས་དུ་ཚུར་ཡོང་ཡང་དེ་ཞེ་དྲག་འགྲོ་འགོ་བ་འགྲོ་ངང་དུ་གྲངས་ཀ་འཇོག་དགོས་མི་རུང་བ་འོ་དེ་དེ་ཀུན་ལ་དབུགས་ལས་བརྟག་ཅེ་ནི། དབུགས་རང་ཤུགས་ཀྱིས་ཁོ་བར་འགྲོ་བས་ཀུན་ལ་ཕར་སོང་སོང་སོང་སོང་འགྲམ་བྱེད།